དབང་པོ་རྡོ་རྗེ་འཆང་ལ་གཡེང་བ་དེ་བརྒྱ་བྱིན་ལ་ཆགས་ཞེན་དུ་འཁོད་ཙང་རི་འཇོམས་བྲེ་འཇོམས་གྲོང་འཇོམས་སོགས་མིང་བཏགས་དགོས་པ་ཁོས་རྡོ་རྗེ་དེ་ག་བ་ཞུས་གནས་པའི་ཕ་ལམ་ཡིན་ཙང་ཤུགས་ཆེན་པོ་ཡོད་རེད་ད། གླེང་གཞི་བཤད་ནས་བརྗོད་རྩ་ཅི་བ་ཡོད་རེད། བརྒྱ་བྱིན་གྱིས་ལྷ་མ་ཡིན་ལ་མ་ཐུབ་པ་བྱས་ནས་པའི་དཀའ་ལས་ཁག་པོ་བྱས་ཙང་དེ་ནི་ག་རེ་བྱས་དགོས་ནི་སི་པའི་དྲིས་ཙང་ཨ་ནི་ཕྱག་མཚན་དེ་དྲག་པོ་ཡག་པོ་ཅིག་དགོས་བ་རེད་སི་དེ་ག་རེ་དགོས་དགོས་རེད་སི་དུས་ནི། དྲང་སྲོང་གིས་དྲང་སྲོང་ཞོ་འཐུང་གི་རུས་པ་དེ་བཅག་ནས་དེ་གས་བཟོ་དགོས་པ་རེད། དྲང་སྲོང་ཞོ་འཐུང་ཟེར་མཁན་དེ་རུས་ཁོག་དེ་ཕ་ལམ་རེད། ཨ་དྲང་སྲོང་ཞོ་འཐུང་ལ་ཁྱེད་རང་སྐུ་རུས་དེ་ང་ཚོར་གསོལ་རས་གནང་རོགས་གནང་ལྷ་ཚོ་ལ་འདི་བཅས་ལྡན་གི་མི་འདུག་ཟེར། རུས་པ་སློང་འགྲོ་རེད། སློང་ཙང་ཨ་ནི་དྲང་སྲོང་ཞོ་འཐུང་ངས་ཞུས་རུས་པ་སྤྲད་དགོས་དེ་ཁྱེད་ཚོ་ང་མཚོན་ཆ་བཙུགས་ནས་མ་གསོད། བ་ཕྱུགས་ལ་ལྕེ་ལྡག་བརྒྱབ་ཀྱང་ངའི་ཤ་དེ་འདག་བཅུག་ཤོག་ཨ་ནི་རུས་པ་ཁྱོད་ཚོ་ལ་ལྷག་གི་རེད་ཟེར་བྱས་ནས་དྲང་སྲོང་ཞོ་འཐུང། བ་ཕྱུགས་གིས་ལྕེ་ལྡག་བརྒྱབ་ནས་ཤ་དེ་འདག་བྱས་ཨ་ནི་རུས་པ་དེ་ལ་ལྷ་ཡི་བཟོ་བོ་བི་ཤྭ་ཀརྨ་གིས་རྡོ་རྗེ་བྲུས་བརྒྱབ་ནས་རྡོ་རྗེ་རྩེ་བརྒྱ་ཡོད་པ་ཅིག་བརྒྱ་བྱིན་གྱི་ཕྱག་ལ་ཁེལ་བ་དེ་ཁྱེར་འོང་ནས་རི་ལ་བརྒྱབ་ནས་རི་འདི་བཅོམ་གྲོང་པ་ལ་བརྒྱབ་ནས་གྲོང་པ་བཅོམ་ལྷ་གྲོང་ཁྱེར་སུམ་བརྩེགས་མགོ་ལ་བརྒྱབ། ལྷ་མ་ཡིན་གྱི་གྲོང་ཁྱེར་སུམ་བརྩེགས་པ་བས་ཕ་རྩ་མེད་བཏང་གྲོང་ཁྱེར་སུམ་བརྩེགས་ཟེར་མཁན་དེ་གྲོང་པ་བརྒྱ་ཕྱེད་ཐག་གཅོད་ཀྱི་སྟེང་འོག་གསུམ་ཡོད་རེད། གྲོང་པ་ཁོ་རང་ནམ་མཁའ་ལ་འགྲོ་དུས་བཤད་པ་རེད། ང་ཚོ་གནམ་གྲུ་ལ་ཧ་ལས་ཀྱི་ཡོད་མ་རེད། ཁོ་གནམ་ལ་ཡར་འགྲོ་དང་སུམ་ཅུ་རྩ་གསུམ་ཁྲིས་ལ་ཡར་འགྲོ་དམག་རྒྱབ་པར་འགྲོ་དེང་སྐབས་ཡིན་ས་འགྲོ་བསྐྱོད་ནས་ལྷ་དཀའ་ལས་ཡིན་ཁེ་དགོས་ཡོད་མ་རེད། ཨོ་དེ་གཅིག་བཏུལ་བ་རེད་དེ། དེ་ཡིན་ས་གྲོང་ཁྱེར་སུམ་བརྩེགས་འཇིག་པར་བྱེད་པ་དུར་ཁྲོད་ན་གནས་པ་སོགས་དེ་དཔའ་གཏམ་འདྲ་བོ་ཞེ་དྲག་རེད་བཏུལ་མཁན་དེ་ཡང་བརྒྱ་བྱིན་ཡང་རེད་ལ་ལེགས་ལྡན་རེད། མགོན་པོ་ལེགས་ལྡན་ལ་ཡོན་ཏན་དེ་ཡོད་རེད་ལེགས་ལྡན་གསུམ་གྱི་ནང་དུ་གཅིག་གྲོང་ཁྱེར་སུམ་བརྩེགས་འཇོམས་བྱེད་དེ་རེད།

ང་རང་ཚོས་སངས་རྒྱས་ཀྱི་ཡོན་ཏན་ཕ་དེར་བཞག། དགྲ་བཅོམ་པའི་ཡོན་ཏན་ཙེ་ཡོད་ཡོད་མ་རེད་པ་འཁོར་བ་རུ་བ་རེད་དེ་ཁོ་རང་ཚོ་དྲུང་ཡག་གི་མཐའ་མའི་གླིང་བརྒྱུད་སྤྱི་བརྒྱུད་ཀྱི་གླེང་གཞི་ལས་བྱས་ན་ནི་ཡག་པོ་གེ་མ་རེད། བརྒྱ་བྱིན་ཡང་དེ་འདྲའི་ཆེ་བརྒྱ་བྱིན་པའི་འདོད་པས་མྱོས་ནས། འཛམ་བུ་གླིང་ན་དྲང་སྲོང་ཚོ་གི་ཆུང་མ་ཁ་ཤས་གཟུགས་བཟང་པོ་ཡོད་ནས་དེ་འདྲའི་རྩ་ལ་འགྲོ་གི་ཡོད་རེད། དྲང་སྲོང་མེ་ཏོག་འཐོག་གི་བར་དྲང་སྲོང་ཆུང་མའི་རྩ་ལ་འགྲོ་གྱིས། དེ་འགྲོ་བ་དང་དེ་ནི་བྱེ་བྲག་གི་བའི་འདོད་པས་མྱོས་ནས་འགྲོ་གྱིས་དེ་འདྲ་དེ་འདྲ་བྱས་པའི་རྐྱེན་གྱིས་དྲང་སྲོང་གཅིག་གིས་ཐུགས་དམོད་པ་ཁྱོད་ཀྱི་ལུས་ལ་མཚན་མ་སྟོང་ཡོད་པར་གྱུར་ཅིག་ཅེས་པ་བརྒྱ་བྱིན་གཟུགས་ཀྱི་ལ་ཕོ་མཚན་སྟོང་སྐྱེས་ཡོང་པ་རེད་ད་དེ་འགྲོ་སྟངས་སྡོད་སྟངས་མ་ཤེས་འོང་སྟེ་བརྒྱ་བྱིན་གྱིས། བརྒྱ་བྱིན་ལ་ཡང་དྲང་སྲོང་དེ་ལ།

གཟའ་མཆོག་རྒྱལ་པོ་རཱ་ཧུ་ལ་སྐར་མཆོག་ཁྲམ་ཤིང་ཁ་ཐོར་དང་བཅས་ཏེ་གཟའ་གི་མཆོག་སྐར་མའི་མཆོག་འོ་དེ་ནས་བདུད་ཀྱི་མཆོག་བཙན་གྱི་མཆོག་འོ་དེ་འདྲ་གི་མཆོག་ཏུ་གྱུར་པ་ཞིག་བརྒྱད་ཡོད་རེད་ད་ལྟ་ག་ནང་བཞིན་སྤྲུལ་པའི་སྡེ་བརྒྱད་སྤྲུལ་པའི་སྡེ་བརྒྱད་དེ་སྤྲུལ་གཞི་དེ་འདི་ཡིན་པ་མིན་འགྲོ་ཕལ་ཆེར་དེ་གཟའ་གི་སྤྲུལ་པ་ཡིན་མིན་འདྲ་གསུང་གི་འདུག་དེ་རེད་ད་ཁོ་རང་གི་སྤྲུལ་པ་དེ་ལ་ལག་གཡས་གཤིན་རྗེ་སྤྲུལ་ལག་གཡོན་ཀླུ་བཙན་ལ་སྤྲུལ་དཔུང་པ་གཡས་པ་དགྲ་ལྷ་ལ་སྤྲུལ་དཔུང་པ་གཡོན་པ་མ་མོ་ལ་སྤྲུལ། མཆུ་སོ་བདུད་དུ་སྤྲུལ། མགོ་སྲིན་པོ་ལ་སྤྲུལ། མཇུག་གུ་དེ། དམུ་ལ་སྤྲུལ། མིག་དང་སྙིང་དང་མཆེ་བ་གསུམ་ཡང་ཟེར། མིག་དང་སྙིང་དང་མཆིན་པ་གསུམ་ཡང་ཟེར་བ་རེད། མཆིན་པ་དང་མཆེ་བ་གཉིས་དཔེ་ཆ་དར་བ་ཚོ་ནང་ལ་རེ་མོས་ཡོང། ཨོ་དེ་གཟའ་དང་བདུད་ལ་སྤྲུལ། ཨོ་དེ་འདྲ་བྱས་བཞག་གི་སྤྲུལ་པ་ཡིན་པ་རེད། སྤྲུལ་པའི་སྡེ་བརྒྱད་ཟེར། ད་དེ་ཚོ་སྤྲུལ་པའི་སྡེ་བརྒྱད་རེད། སྤྲུལ་པའི་སྡེ་བརྒྱད་གང་ག་བས་ཧ་གོ་ན་ནི། གཅོད་ཀྱི་སྐྱོན་འགྲོན་ལ་སྐད་བཏང་བ་རེད།

ལ་གཅོད་གཏོང་དུས་ཡག་གོ་གང་ག་མ་ཤེས་ནས་དེ་འདྲ་ཡོད་ས་འཇིག་རྟེན་གྱི་ལྷ་འདྲེ་སྲིན་ངན་འདི་བས་མི་ལས་བས་བརྒྱ་འགྱུར་སྟོང་འགྱུར་གྱིས་མང་བ་ཡོད་རེད་ཁོང་འདི་ཡོད་རེད་རང་ལ་གནོད་བྱེད་མཁན་མ་ཡིན་པ་རྫ་ཐོ་ཡོད་རེད་ད་འདི་ཚོ་ཁ་ཤས་ཀྱི་ལྷ་འགྲུབ་བྱེད་ཁ་ཤས་ལ་གྲོགས་བྱེད་ཁ་ཤས་ཁོ་རང་ཚོ་རང་མགོ་ཐོན་རྫུ་འཕྲུལ་བྱེད་དེ་འདྲ་ཞིག་ཡོད་རེད་ཡོད་ཀྱི་ཡོད་རེད་དེ་ཁོ་རང་ཚོའི་བས་འཇིག་རྟེན་པ་རེད་ཨང་དེ་འདྲ་མི་མིན་འབྱུང་པོ་རེད་འབྱུང་པོ་གྲས་རེད་དེ་ཡིན་ཙང་བས། སྟོང་གསུམ་གྱི་སྟོང་ཆེན་མོ་འཇིག་རྟེན་འདི་ན་ཡོད་པའི་འབྱུང་པོ་གང་ག་སྐད་གཏོང་པའི་ས་ཡི་སྤྲིས་པ་བཞིན་དུ་སྐད་གཏོང་ནི་དེ་ལ་ཤ་ཁྲག་གི་སྦྱིན་པ་གཏོང་གང་ག་ལོ་རང་གི་ཕ་མ་རེད་པ། སྐྱེ་བ་གོང་མ་ནས་ཕ་མ་བྱེད་མྱོང་བ་ཤ་སྟག་ཡིན་ཙང་དྲིན་ལན་བརྩི་དགོས་རེད་པ་ཨོ། དེ་འདྲའི་ཚེ་ནི། གཅིག་དང་གཉིས་མ་ཤེས་ནས་བས། གཅིག་ན་མོ་ཞེས་པའི་ཚེ། མང་པོ་བཞི་པོ་ཅི་ཡོད་བསམ་པར་བྱས། དམིགས་པ་བྱས་ཏེ་སྐད་གཏོང་ཕུལ་བ་རེད། If one does not understand the list of these spirits,

གྲོང་པ་དེའི་ནང་གི་མི་གང་ག་ལ་སྟོན་མོ་གཏོང་གི་ཡོད་སང་ཉིན་ཚེས་གྲངས་འདི་རྗེས་ལ་འདུས་ཤོག་སི་ལབ་ན་གང་ག་འདུས་ཡོང་གི་རེད་མི་དེ་ག་ཚོད་ཡོད་སང་ཤེས་གི་མ་རེད་ངོ་ཤེས་གི་མ་རེད་ངོ་མ་ཤེས་ནའི་ཡོང་ཚད་པོ་ད་སྟོན་མོ་གཏོང་དགོས་རེད་དེ་ག་ནང་བཞིན་རེད་ལྷ་འདྲེ་ཚང་ངོ་མ་ཤེས་ནའི་གང་ཡོད་པ་འདུས་ཤོག་སི་ནི་འགྲིག་གི་རེད། and just as I the

རང་ལ་ཕན་པའི་ཕ་མ་ཤ་སྟག་ཡིན་བསམ་པ་སྐྱེ་བ་མང་པོ་ཕན་ཞིང་ཕ་མ་མང་པོ་བྱས་ཚེ་འདི་ལ་ཡིན་ན་ཁོང་ཚོ་གང་ག་ང་ལ་གནོད་བྱེད་པའི་བྱ་བ་ཡོད་མ་རེད་དང་ཡུལ་ལྷ་གཞི་བདག་སེ་ཨ་ར་བ་དུ་ཀའི་ཁ་ཤས་གིས་བས་རོགས་བྱེད་མཁན་ཇི་སྙེད་དུ་ཡོད་རེད་དེ་འདྲ་ཡོད་རེད་དེ་ད་གང་ལྟར་མི་གནོད་བྱས་ནས་ཀྲུང་གུང་བསྡད་མཁན་ཡོད་རེད་དེ་ཡོད་ཡིན་ཙང་བས་ཁོ་ལ་རླུང་རྟ་ག་དུས་རྒུད་ཡོང་བླ་ག་དུས་ཁྱེར་རྒྱུ་རག་ཡོང་སྲོག་ག་དུས་བཅད་རྒྱུ་རག་ཡོང་ནད་ན་ཚ་ག་དུས་གཏོང་རྒྱུ་རག་ཡོང་བསམ་ནས་སྒུག་སྡོད་མཁན་སྟེང་འོག་པ་སྲུང་ནས་སྒུག་བསྡད་མཁན་འདྲེ་མང་པོ་ཡོད་རེད།

ད་འདི་ཡོད་རེད་འདོད་པ་ཁོ་རང་ལྟོས་དང་ང་གར་འགྲོ་བྱ་ནག་བཞིན་དུ་ཀླད་ལ་ལྡིང་བ་ཨ་ས་ང་ག་བ་ག་འདྲ་འགྲོ་བཞག་ནས་བས་བྱ་ནག་ནང་བཞིན་པའི་རྐང་པས་ཀླད་ལ་ཀླད་སུས་མགོ་ལ་རེད་མགོ་ལ་ལྡིང་ནས་བས་འདུག་འུ་སུ་དཀྲུག་ནས་ག་བ་འགྲོ་འགྲོ་ལ་ཡོང་ཉེ་ཁྱི་ནག་བཞིན་དུ་རྗེས་སུ་འགྲོ་ཁྱི་ནག་པོ་ནང་བཞིན་གཞུག་གཞུག་དེད་གཞུག་ལ་ཡོང་བསྡད་མཁན། སྦྲུལ་ནག་བཞིན་དུ་ལུས་ལ་འཁྲིལ་བ་སྦྲུལ་ནག་བཞིན་གཟུགས་པོ་ལ་ཡར་དཀྲིས་ནས་བས་ང་ག་བ་འགྲོ་འགྲོ་ལ་རྒྱུག་པས་བསྙགས་ནས་དེད་ཡོང་བསྡད་མཁན། བ་དེ་འདྲའི་གི་བས་གནོད་གནོད་བསྐྱལ་མཁན། དང་པོ་ལུས་ལ་ནད་ཀྱི་སྣ་འདྲེན་པ། དང་པོ་གཟུགས་པོ་ལ་བས་སོ་སོའི་ལུས་ལ་ནད་ན་ཚ་གི་སྣ་འདྲེན་བྱེད་མཁན། བས། ནད་རིགས་གཅིག། བས། ཐོག་མ་ཕྱི་ན་ན་ན་ཚ་གི་འཛུལ་ས་ཨ་རག་མི་རག་གི་ནད་ཀྱི་སྣ་འདྲེན་བྱེད། བར་དུ་ནད་ཀྱི་གནས་འཆའ་བ་སི། བར་དུ་ཚང་བཅའ་བ་སིག་རེད་ནད་ཀྱི་གནས་འཆའ་གནས་དེ་ཚང་རེད། ནད་གི་བས་ཚང་འདྲ་པོ་དེ་བཅའ་ནས། ཡ། མཐར་མི་ཕན་པར་བྱས་པ་སི།

ཚིག་ལྷུག་བྱེད་ཀྱིན་ཚིག་ལྷུག་ལྷུག་འདུག་ཚིག་བཅད་བྱེད་ཀྱིན་ནི་ངས་ད་ལྟ་ཞལ་དུ་བལྟ་ཡག་བལྟ་ཡག་པོ་ཡོད་རེད། ད་ལྟ་ནང་བཞིན་དུས་ཚོད་འགོར་གི་མ་རེད། ད་འཇིག་རྟེན་ལས་འདས་དང་མ་འདས་པ་འཇིག་རྟེན་ལས་འདས་པའི་སྲུང་མ་ཡི་ཤ་ཁྲག་ལ་དགའ་བ་ཡོད་དང་ཡོད་རེད། འཇིག་རྟེན་འདས་དང་མ་འདས་པའི་སྡེ་བརྒྱད་འབྱུང་པོ་མི་མ་ཡིན་ཟེར་འཇིག་རྟེན་ལས་འདས་པ་དང་མ་འདས་པའི་སྡེ་བརྒྱད་འབྱུང་པོ་མི་མ་ཡིན་པ་ཤ་ལ་དགའ་བ་ཁྲག་ལ་དགའ་བ།

ཨོ་དེ་འདྲའི་འདོད་པ་ཡོད་རེད་ད། ལས་ཀྱི་དབང་གིས་ཤོག་ཟེར་ཚེ་སྔ་མ་ནས་ང་རང་ཚོ་པའི། འབྲེལ་བ་ཡོད་ལས་འབྲེལ་ཡོད་རེད། ངས་ཁྱེད་རང་ཚོའི་སྤུ་གུ་བྱས་ཁྱོད་ཚོས་ངའི་སྤུ་གུ་བྱས་ཕ་མ་བྱས་དྲིན་དྲིན་ཆེན་པོ་ཐོག་ལས་ཀྱི་འབྲེལ་བ་ཡོད་ཚར་མེད་པ་ལས་འབྲེལ་ཡོད་པའི་རྐྱེན་གྱིས་ཤོག་ཟེར། ཨ་ནི། ཤ་ཟ་ཤོག་ཁྲག་འཐུང་ཤོག་ཟེར། ངས་པའི་ཤ་རི་ལྟར་སྤུངས་བཞག་ཡོད་ཁྲག་མཚོ་ལྟར་བསྐྱིལ་བཞག་ཡོད། ཨོ་དེ་ཚོ་ལ་པའི་ཟ་ག་ཤོག་ཟེར།

ས་གཞི། འདི་རེ་བ། ས་གཞིའི་རླུང་བཞིན་དུ་གཡོ་ལ་ཤོག་བར་སྣང་གི་སྤྲིན་ཆར་བཞིན་དུ་བོབ་ལ་ཤོག་སྟེང་འོག་ཕྱོགས་མཚམས་ནས་བརྒྱད་ནས་ན་བུན་བཞིན་དུ་འཐིབས་ལ་ཤོག་ལག་ཏུ་མཚོན་རྣོན་ཐོགས་ལ་ཤོག་ཁ་ནས་བཤུག་པ་འབུད་ཅིག་མཐུ་དང་གཟི་བརྗིད་བསྐྱེད་ཅིག་རྔམ་ཞིང་འཇིགས་པའི་ཚུལ་བཞིན་ད་ལྟ་ཉིད་དུ་གནས་འདིར་ཤོག་ཅེས་འོ་དོད་དྲག་པོ་འབོད། རྐང་གླིང་ཕྲ་ལ་རིང་བ་གཅིག་དེ་གཅིག་ཕྲ་ལ་རིང་བ་ཁུག་ཡོད་ད་རྐང་གླིང་གསུམ་དེ་གཏོང་དུས་ཆེན་ལྕི་བ་རེད།

སྟོང་གསུམ་ཁྱོན་གང་ཟད་མི་ཤེས་པར་གྱུར། རང་སེམས་མཁའ་འགྲོ་ཡེ་ཤེས་མཁའ་འགྲོ་གསལ་བ་ཡིས། གྲི་གུག་མཁའ་ལ་གཡོབ་ཅིང་འདི་སྐད་དོ། ཤ་ཁྲག་ཡར་སྤུངས་ནས་སྟོང་གསུམ་གྱི་ཟད་མི་ཤེས་ཤ་སྤུངས་བཞག་པའི་རྗེས་ལ་རང་ཡེ་ཤེས་ཀྱི་མཁའ་འགྲོ་མ་ལས་རིགས་མཁའ་འགྲོ་མ་ལྗང་གུ་དེ་དེ་དེ་གྲི་གུག་གཡོབ་ནས་ཤོག་གསུངས་འབོད་པ་ཡིན་པའི་བསམ་བློ་ཅིག་གཏོང་དགོས་རེད་གསུངས་སོང། ཐོ་བ་སྲིད་པའི་རྩེ་མོ་ནས་བཟུང་དམྱལ་བའི་བར། འཁོད་པའི་སྣང་སྲིད་ལྷ་འདྲེ་ཐམས་ཅད་དང་ཁྱད་པར། གནོད་བྱེད་གདོན་བགེགས་གཞི་བདག་བཅས། བྱམས་པའི་སེམས་ཀྱིས་འདིར་ཚོགས་འདིར་འདུས་ཤིག། སྤྱན་འདྲེན་དེ་རེད། སྲིད་རྩེ་ནས་དམྱལ་བ་གི་བར་གྱི་པའི་སྣང་སྲིད་ལྷ་འདྲེ་སྒང་ག་ཤོག་ལྷག་པར་དུ་ཡང་པའི། ང་ལ་གནོད་བྱེད་མཁན། གནོད་བྱེད་ཀྱི་འབྱུང་པོ་ལྷ་འདྲེ་གང་ཡིན་པ་དེ་ཤོག། ཁྱེད་རང་ཚོ་པའི།

ད་ཤ་ལ་དགའ་བའི་རིགས་ནི་ཤ་རྣམས་ཟོ་ཁྲག་ལ་དགའ་བའི་རིགས་ནི་ཁྲག་རྣམས་འཐུངས། རུས་པ་ལ་དགའ་ལ་དགའ་ལྷ་འདྲེ་རུས་པ་མུར་ནང་ཁྲོལ་སོགས་ལ་ཅི་བདེར་ལོངས་སྤྱོད་བྱེད་ཡོད་ཟེར་ནས་ཨོ་དེ་ནས་བསམ་བློ་ཡག་པོ་གཏོང་དགོས་གསུངས་པ་རེད། ཤ་ལ་དགའ་བ་སོགས་ཀྱིས་ཤ་ཟ་དུས། ཆོས་སྐྱོང་ལ་ཕུལ་བ་ནང་བཞིན་ལྗགས་རྡོ་རྗེ་འོད་ཟེར་སྦུ་གུས་དྲངས་ནས་ཟ་ཡོད་མིན་པ་བྱེད་རྒྱུ་ཡོད་མ་རེད། པའི་ཁ་ནས་སོ་རྒྱག་ནས་ཁོ་རང་ཚོ་རུས་པ་ཚོ་ཧྲོག་ཧྲོག་ཆག་ཆག་ཁྲོག་ཁྲོག་ཟེར་པའི་བཅག་ནས་ཨིན་པའི་ཡར་ཟ་གིན་ཟ་གིན་ཁ་ཡི་ཟུར་ནས་ཁྲག་ཤུ་རུ་རུ་འཛག་གིན་འཛག་གིན་བྱས་པའི་ཕག་པ་གིས་ཁམ་བུ་རློན་པ་ཟ་བ་ནང་བཞིན་ཡིན་གསུངས་ནས། པའི་ཆ་སྒྲ་དང་འུར་སྒྲ་དང་ཚེ་སྒྲ་ཚག་སྒྲ་བྱས་པའི་ཧ་སྒྲ་ཧུ་སྒྲ་བྱས་ནས་ཟ་ནས་དེ་ནས་སྐད་ལོག་འུར་ལོག་བྱས་ནས་པའི་ཟ་ནས་དེ་ནས། ཁྲག་ཏུ་ཏུ་ཧུར་ཧུར་ཡར་འཐུང་ནས་པའི་ནི། ཤ་ལ་དགའ་བའི་རིགས་ནི་ཤ་ནག་སོགས་ཁྲག་ལ་དགའ་བའི་རིགས་ནི་ཁྲག་ནག་སོགས་རུས་པ་ལ་དགའ་ལྷ་འདྲེ་རུས་པ་མུར་ནང་ཁྲོལ་སོགས་ལ་ཅི་བདེར་ལོངས་སྤྱོད་ཅིག་ཤ་ལ་དགའ་ན་ཤ་ཟ་ཁྲག་དགའ་ན་ཁྲག་འཐུང། རུས་པ་དགའ་ན་རུས་པ་མུར་ནང་ཁྲོལ་ལབ་པ། ནང་ཆ་ཟ་གི་ཡིན་ན་ནང་ཆ་ཟོ། ད་ག་ནང་བཞིན་རྒྱས་པར་མཚོན་ན་དེ་ཡང་པགས་པ་ལ་དགའ་ན་པགས་པ་གྱོན་གྱི་ཡིན་ན་པགས་པ་གྱོན་རྒྱུ་མ་དྲངས་ནས་ཟ་གི་ཡིན་ན་རྒྱུ་མ་དྲངས་ནས་ཟོ། ཨ་ནི་བྲེལ་བ་ཡོད་ན་རྗེན་པ་ཁོ་རང་ཟོ། བྲེལ་བ་མེད་ན་བཙོས་ནས་ཟ་གི་ཡིན་ན་བཅད་ནས་ཟ་གི་ཡིན་ན་གང་ལྟར་ཡིན་པས་བ། བྲེལ་བ་ཡོད་ན་ཁྱུར་མིད་ཐོངས་མིད་པ་ཡངས་ན་ཁྱུར་མིད་ཐོངས་མིད་པ་མ་ཡངས་ན་བཅད་ནས་ཟོ་མིད་པ་དང་མིད་པ་ཆེན་པོ་ཡོད་ན་ཁྱུར་མིད་ཐོངས་དང་ཞུགས་བྱེད་པ་རེད་མིད་པ་ཕྲ་བོ་ཡིན་ན་གཏུབས་ནས་ཟ་ཞུགས་མེད་པ་འགའ་ཡང་བྱེད་པ་རེད་བ་དེ་འདྲའི་འབྲས་བུ་བཀའ་བསྒོ་རྒྱས་པ་ཡང་གལ་ཆེ་ན་ལ།